ཞེས་བྱང་ས་ལས་གསུངས་སོ་ཟེར་བ་བ་ད་དེ་ཡིན་བྱས། དེ་ལྟར་བྱས་ན་ད། དེ་ལྟར་བྱས་ན་གང་ལ་གང་མེད་པ་དེ་ནི་དེ་ཡིས་སྟོང་ཞིང་ལྷག་མ་གང་ཡིན་པ་དེ་ནི་ཡོད་པ་ཡིན་ལ་ཨཱས། དེ་ལྟར་རྟོགས་པ་ནི་སྟོང་ཉིད་ལ་ཕྱིན་ཅི་མ་ལོག་པར་ཞུགས་པ་ཡིན་ཏེ་ཟེར་ན། ད་འདི། ད་ད་དེ་ལྟར་བྱས་ན་ད། གང་ལ་གང་མེད་པ་དེ་ནི་ག་རེ།

ཡོད་པ་ཡིན་ལ་ཟེར། ད་ལྷག་མ་གང་ཡིན་པ་དེ་ནི་ཡོད་པ་ཡིན་ལ་ཟེར། ཁོ་གཟུགས་ཚུགས་ཕྱི་ལ་སོགས་པ་དེ་དག་སྟོང་གཞི་ཕྱི་རོལ་དོན་གྱིས་གྲུབ་པས་སྟོང་ན་ཡང་ཕྱི་རོལ་དོན་དུ་གྲུབ་པའི་ངོ་བོ་མེད་ན་ཡང་མེད་པ་མ་རེད་པ། ཕྱི་རོལ་དོན་དུ་གྲུབ་པའི་ངོ་བོ་མེད་པས་དེ་ཨེ་ཡོད། ཡོད་རེད། དེ་ལྟར་ཕྱི་རོལ་དོན་དུ་གྲུབ་པའི་ངོ་བོ་མེད་ན་ཡང་ཁོ་མེད་པ་མ་རེད། ཡོད་རེད། དེ་ཡི་ད་ལྷག་མ་གང་ཡིན་པ་དེ་ནི་ཡོད་པ་ཡིན་ལ་ཟེར། ད་ཡོད་པ་ཡིན་ཟེར་དེ་ད་ག་ཚད་མ་རེད་རང་བཞིན་གྱིས་ཡོད་པ་ཡིན་ལ། རེད་བ། དེ་ཡི་ད། སྟོང་གཞི་བཀོད་པའི་ཆ་ནས་སྟོང་གཞི་གཟུགས་ཚུལ་དན་ལ་སོགས་པ་དེ་དག་ངོ་བོ་མེད།

ཨོ་དེ་སེ་གི་ད། ད་དེ་ཡི་ད་སྐུར་འདེབས་ཀྱི་མཐའ་སྤངས་པས། མེད་པའི་མཐའ་སྤངས་པས་ཞེས་སོ། དེ་འདྲའི་ཡི་ད་གཉིས་སུ་མེད་པ། ཞེས་གཉིས་སུ་མེད་པ་རྟག་ཆད་ཀྱི་མཐའ་གཉིས་སུ་མེད་པ། སྒྲོ་འདོགས་ཀྱི་ངོ་སྒྲོ་འདོགས་ཀྱི་མཐའ་བོང་མཐའ་ལ་ཡང་མ་གནས་སྐུར་འདེབས་ཀྱི་མཐའ་ལ་ཡང་མེད་པ་ཡིན་ད་དེ་ནི། སྒྲོ་སྐུར་གྱི་མཐའ་གཉིས་དང་བྲལ་བ་ཡིན་ད་གཉིས་སུ་མེད་པར་རབ་ཏུ་ཕྱེ་བ་ཡིན་ཞེས་སོ་ད་སྒྲོ་སྐུར་གྱི་མཐའ་གཉིས་དང་བྲལ་བའི་རབ་ཏུ་ཕྱེ་བ་དེར། དེ་ཡི་ད། འོ་ལ་སོ་ཁོ་དབུས་ན་གནས་པ།

འོ་ད་དེ་འདྲ་བའི་རྟག་ཆད་ཀྱི་མཐའ་གཉིས་དང་བྲལ་བའི་སྟོང་པ་ཉིད་རེ་བ། དེ། དེ་ནི་རྟག་ཆད་ཀྱི་མཐའ་གཉིས་དང་བྲལ་བའི། དེ་ནི། དབུས་ན་གནས་པ་རེད། དེ་འདྲ་བའི་གཉིས་སུ་མེད་པའི། དེ་ནི་ཕྱི་གང་ཡིན་པ་སྟེ་དབུ་མའི་ལམ་མཐར་ཐུག་པ། རེད་ཟེར་ལགས་ཤིར། དབུ་མའི་ལམ་མཐའ་གཉིས་སྤངས་པ་བླ་ན་མེད་པ་ཞེས་བྱ་སྟེ་ཞེས་སོ། ད་དེ་བྱང་ས་ག་ཨེ། བྱང་ས་སྐབས་སུ། འོ་ན་དེ་མདོར་བསྡུས་བྱས་ན་ག་རེ་ཡིན།

ཕ་བཀའ་འདི་ཨ་མའི་ལང་ཟེར་ཡ་དེ་ཕ་ཤི་ཨ་མའི་ལང་དེ་ལ་ཤི་ཏོ་རེད་བ། ཤི་ཏོ་ཨ་མ་དེ་ལ་འདྲེ་བོ་ཨ་མ་དེ་ནི་ཀ་རེད། ལང་ཨ་མ། གུ་ཟོ་ཨ་མ། གྲུ་འདག་ཨ་མ། ཟེར་ནས་འདྲ་མི་འདྲ་ལ་གོ་ས་འདུས་ཨ། རེད་བ། འདྲ་མི་འདྲ་ཚོ་གོ་ས་ཡོད་རེད་ད། ད་ཨ་མའི་ལང་དེ་ལ་ཤི་ཏོ། ཡི་ཨ་མའི་ལང་ཞིག་ཏོ་ཡི་ཅེ་ཨ་མའི་ལང་ཟེར་ནས་གཉིས་གོ་ཆོག་རེད་བ། ད་ཡི་ཅེ་ཨ་མའི་ལང་ཟེར་ན་ཏོ་གཉིས་ཏུ་བའི་ལྟ་བ་དེ་ལ་གོ་ཆོག་རེད་བ།

ཨོ་དེས་ཟེར་བྱས་དང། ད་ཀ་ནི་ད་ནར་གར་བྱས་ཟེར་ན་རྟོག་བྱེད་ཀྱི་ཐ་སྙད་དུ་འབྲེལ་བས་གཉིས་སུ་མེད་པས་དེ་ནི་ཡིད་རྟོག་མ་ཉིད་དེ་ལས་གཞག་གི་འདོད་ལ། དེའི་རྩར་ཡིད་རྟོག་མ་ཉིད་དེ་ཨ་མའི་ལོངས་སུ་སྤྱད་ཀྱི་འདོད་ལ། ཨོ་དེ་ཞེས་དང། ཨ་མའི་ལོངས་ཐ་སྙད་སྤོང་བ་ལྷ་སྣང་མེད་པར་ཤེས་བྱ་སྟེ་ཞེས་སོ་ཟེར་ད་དེ་ཞུགས་ས་ཀྱི་གཤིས་བྱེད། ཞུགས་ས་སྐབས་སུ་ཞུ་བ་ཡི་རྩ་དེ་འབྲེལ་བའི་སྟོང་ཉིད་དེ་ཨ་མའི་ལོངས་ཐ་ཐུག་པ་རེད་ཟེར་ནས་ཞུགས་ས་ནི་སུའི་འདུས་ཡུལ་ཟེར་དགོས་རོ། ད་ཏི་ཀ་ཨེ། རྟོག་བྱེད་ཀྱི་ཐ་སྙད་དུ་འབྲེལ་བའི་དབུས་ན་གནས་པ་དེའི་གཉིས་མཚུངས་ལྟར་གདའ།

ག་རེ་མ་ག་རེ་ཟེར་ན་འདི་སྐད་ཅེས་སྐུ་གཟུགས་ནི་མཐོང་བྱེད་ཡས་ལ་ཨཱས། དེ་སྟོང་པར་མཐོང་བྱེད་མས་ད་དེ་སུས་བོས་རོ། དེ་ན་ཐལ་བ་ཕྱིན་པྲ་ཐབ་མ་ཡུམ་སྐུ་སོགས་ལྷག་པའི་གེ་མ་ཐམས་ཅད་བར་དུ་རྫོགས་སྐུ་དེ་ནི་ཕྱིས་མཐོང་བྱེད་དེ་ནི་ག་རེ་ཡིན་སྐུ་གཟུགས་དེ་ཡས་ཡིན་ན་ཡང་དེ་སྟོང་དེ་མས་རོ། ཐ་སྙད་དེ་ཡས་སྐུ་གཟུགས་དེ་ཡས་ཡིན་ན་ཡང་ག་རེ་མས་དེ་སྟོང་པ་མས་ཟེར་ལ་བོས་རོ། འོ་དེ་ལ་བོས་བ་རེད་སྐུ་སྟོང་སྐུ་གཟུགས་ནི་མཐོང་བྱེད་དེ་ཡས་ལ་དེ་སྟོང་པ་ནི་མཐོང་བྱེད་འདི་མེད་དོ་ཞེས་ཟེར་རོ་ཞེས་སུས་ད་དེ་ཤུགས་ངན་བདེ་བ་ཆེ། ཆིག། དེའི་གཏོར་མ་ནི་མེ་ལ་ཐ་སྙད་དུ་ཡོད་པའོ་ཞེས་སྨྲ་བའི་ཨ་མ་པ་རྣམས་ཀྱིས་འཛིན་པའོ། ཨ་མ་པ་རྣམས་ཀྱིས་ཕྱི་ནོར་གྱི་ཡས་མས་ཀྱི་ཆེ་བ་ཞེས་པ་བརྗོད་པའོ། ད་ཕྱི་ནོར་གྱི་ཡས་མས་སའི་ཆེ་བ་དེ་ནི་ཞེས་བརྗོད་ཀྱི་རེད། ཡས་ཞེས་དེ་ག་རེ་ཡིན་ཀི་ཙུག་དེ་ཡས། མས་ཞེས་ཡས་དེ་ག་རེ་ཡིན་དེའི་གཏོར་མ་མས། ཀི་ཙུག་དེ་འོ་ཐ་སྙད་དུ་ཕྱི་ཐོགས་ཀྱི་ཡས། དེ་སྟོང་པ་རྡོ་རྗེ་མེད་ཟེར་ནས་ཡས་མས་ཀྱི་ཆེ་བ་བཞི་ནི་རྒྱལ་བ། གཞུང་སྔ་མའི་འདས་བ་རྒྱས་པར་བྱེད། ད་དེ་ལ་དྲི་བ་རེ་བ། ད་གཞུང་སྔ་མའི་གཞུང་སྔ་མ་འགས་ཀྱི་དེའི་དེ་ལ་ད་དྲི་ལས་ཤག་གི་རེ་བ། ད་དེའི་དེ་ལ་དྲི་བ་སྐད་བར། ད་ཁྱོད་རང་གི་ཕྱི་རང་སྐུ་གཟུགས་དང་ཡས་སྐུ་གཟུགས་དང་ཕྱི་དོན་གྱི་ཡས་དེ་སྟོང་པ་མེད་ཟེར་ནས་ལ་བ་ཡིན་ཙ། ད་དེ་ལ་དྲི་བ་ག་རེ་སྐད་བར་ཟེར་ན། དེ་ནི་དེ་ལ་འདི་སྐད་ཅེས་ཟེར་བ། ཚད་དུ་ལྡན་པ། དེ་སྟོང་པ་ནི་གང་ཡིན་སྐུ་གཟུགས་ནི་གང་ཡིན་རྒྱས་པར་བྱ་དགོས།

འདི་སྐད་ཅེས་ཆོས་ཐམས་ཅད་ཀྱི་ངོ་བོ་ཉིད་མེད་པ་གང་ཡིན་པ་དེ་ནི་དོན་དམ་པ་ཡིན་ལ། ངོ་བོ་ཉིད་མེད་པའི་ཆོས་དེ་དག་ལ་ངོ་བོ་ཉིད་དུ་དམིགས་པ་གང་ཡིན་པ་དེ་ནི་ཀུན་རྫོབ་ཡིན་ནོ། དེ་ཅིའི་ཕྱིར་ཞེ་ན་འདི་ལྟར་དེ་ནི་ཡོད་པ་མ་ཡིན་པ་དག་ལ་ཀུན་རྫོབ་ཏུ་བྱེད་པ་དང་འདོགས་པ་དང་མངོན་པར་བརྗོད་པ་དང་ཐ་སྙད་དུ་བྱེད་པའི་ཕྱིར་རོ་ཞེས་ལན་འདེབས་པར་བྱེད་ན། ཞེས་པ་ནས་སོ་ད་དེ་ཡིན་ཅེས་ལ། དེ་ལྟར་དྲི་ལན། དྲི་བ་འདི་ལས་ཀྱང། དེའི་ཚེ་ད་དེ་མདོ་ཨེ། ཨ་མ་པ་ལ་ཡོད་བྲོ་བ་ག་རེ་བྲོས་རེད་ཟེར་ན། གཉིད་མང་ཡོད་པས་བྲོ་བ་བྲོས་གི་རོ་ཨ། ད་ཁྱོད་རོ། སྐུ་གཟུགས་དེ་མཐོང་ཆེད་ཕྱིན་ནོ་སྐུ་གཟུགས་དེ་ཡལ་ལ་དེ་ཐོག་མ་ནི་མེད་ཟེར་ཡག་གི་སྐུ་གཟུགས་དེ་ཡལ་ཟེར་ཡག་གི་སྐུ་གཟུགས་དེ་ག་རེ་བྲོ་བ་ཟེར། དེ་ཐོག་མ་ནི་མེད་ཟེར་ཏེ་དེ་ཐོག་མ་དེ་ག་རེ་རེད་ཟེར་ལས། བྲོ་བ་དྲིས་པར་བ། དེ་ལ་ད་ག་དེ། ག་རེ་ཟེར། ཕྱིས་མཐོང་ཆེད་ངོ་བོ་ཉིད་མེད་པ་གང་ཡིན་པ་དེ་ནི་དེ་སྟོང་པ་ཡིན་ལགས་ཟེར་ལགས་ཀྱི་འདུག་ཨ། ཕྱིས་མཐོང་ཆེད་ངོ་བོ་ཉིད་མེད་པ་དེ་དེ་སྟོང་རེད་ཟེར།

ཀུན་རྫོབ་རེད་ཟེར་ནས་ལན་དེ་རྒྱག་དགོས་རེད་བ། ཀུན་རྫོབ་ཡིན་ནོ། དེ་ཀུན་རྫོབ་ཡིན་པའི་རྒྱུ་མཚན་ཅིའི་ཕྱིར་ཞེ་ན་ཟེར་ལ། དེ་ཅིའི་ཕྱིར་ཞེ་ན་འདི་ལྟར་དེ་ནི་ཡོད་པ་མ་ཡིན་པ་དག་ལ། ཡོད་པ་མ་ཡིན་པ་ཟེར་ཡ་དེ་ག་རེ་ཡིན། འོ་ལ་སོ་བདེན་པར་གྲུབ་པའི། བདེན་པར་གྲུབ་པའི་ཡོད་པ་མ་ཡིན་པ་དག་ལ། དེ་ནི། ཀུན་རྫོབ་ཏུ་བྱེད་པ་དང་ཡོད་པ་མ་ཡིན་པ་དག་ལ། ཁོ། བདེན་པར་གྲུབ་པར་བཟུང་བ་ཡིན་ཙང་དེའི་ཆ་ནས་བདེན་པ་མེད་པ་ལ་བདེན་པ་ཡོད་པར་ལྟ་བ་ཡིན་ཙང་དེ་ནི་ཆོས་རྣམས་ཀྱི་བདེན་པར་མ་གྲུབ་པའི་གནས་ལུགས་མཐར་ཐུག་མཐོང་བ་དེ་ལ་སྒྲིབ་པ་བྱེད་ཀྱི་རེད། བདེན་པ་མ་ཡིན་པའི་བདེན་པ་མེད་པའི་གནས་ལུགས་བདེན་མེད་ཀྱི་བཀའ་རྩ་ཆོས་ཐམས་ཅད་བདེན་པ་མེད་པའི་ངོ་བོ་ཡིན་ལུགས་མཐར་ཐུག་དེ་མཐོང་བ་ལ་དེ་ནི་སྒྲིབ་པ་བྱེད་ཀྱི་ཡོད་པ་ཡིན་ཙང་ཀུན་རྫོབ་ཏུ་བྱེད་པ་ཀུན་རྫོབ་ཏུ་བྱེད་པ་དེ་སྒྲིབ་པའི་གོ་དོན་རེད། རོ། གཉིས་ནི་བདེན་འཛིན་གྱིས་གནས་ལུགས་མཐོང་བ་ལ་སྒྲིབ་པའི་རོ།

བརྗོད་པ་དང་ཐ་སྙད་དུ་བྱེད་པའི་ཕྱིར་རོ། བདེན་པར་གྲུབ་པའི་ཐ་སྙད་དུ་ཨ་བྱེད། འོ་དེ་འདྲའི་བདེན་པར་གྲུབ་པའི་ཐ་སྙད་དུ་བྱེད་ཀྱི་ཡོད་པ་ཡིན་ཙང་དེ་ནི་དེ་འདྲ་བའི་ཆོས་རྣམས་བདེན་པར་གྲུབ་པ་མེད་པ་ལ་བདེན་པར་གྲུབ་པར་འཛིན་པའི་བདེན་འཛིན་གང་ཡིན་པ་ངོ་བོ་ཉིད་དུ་དམིགས་པ་ལ་ངོ་བོ་ཉིད་དུ་དམིགས་པར་གྲུབ་པའི་བློ་གང་ཡིན་པ་དེ་ལ་དེ་ནི་ངས་ཀུན་རྫོབ་ཟེར་གི་ཡོད་ཟེར་ནས་འོ་ད་རྒྱུ་མཚན་དེའི་ཆ་ནས་ངས་ཀུན་རྫོབ་ཟེར་གི་ཡོད། འོ་ན་ཀུན་རྫོབ་ཟེར་བ་དེ་ག་རེ་ལ་གོ་འདྲི་ཤེས། རོ། གཏུམ་མོའི་རུ་བཞི་འབྲི་བྱེད་སྐུ་གཟུགས་དེ་ཟེར་ནས། བློ་སྐུ་གཟུགས་པ་གཏུམ་མོའི་གདན་ཚུལ་དེ་ཕྱི་ནང་གཅིག་དེ་ཁོ་ན་ཉིད་མཐོང་བ་ལ་འབྲི་བྱེད་ཡིག་ཚགས་ཁོ་ག་རེད། དེ་ནི། སྐུ་གཟུགས་ཟེར་བ་རེད། སྐུ་གཟུགས་འདི་ཕྱི་དུ་འབྲི་བྱེད་ཁོ་དེ་རེད་འདོད། འོ་རྒྱས་པར་དུ་ཐ་སྙད་དུ་བྱས་པའི་ཕྱིར་ཞེས་ལན་འདེབས་པ་བྱེད་ན་ས་ད་ལྟའི་ལན་འདེབས་པ་དེ་ནི་ལན་རྒྱག་གི་ཡིན་ན་ཟེར་བར་ད་ཨ་མ་པས། ཞེས་པ་ནི་བདེན་གཉིས་ཁོ་ཡིས་བྲིས་ནས་དེའི་ལན་བཏབ་པ་ཞུ་ང་མཛད་པའོ། ད་དེ་པས་ན། བདེན་གཉིས་གང་ཡིན་དྲིས་ནས་བདེན་རྟགས་བདེན་པ་དེ་ག་རེ་རེད་སྐུ་གཟུགས་བདེན་པ་དེ་ག་རེ་རེད་ཟེར་ནས་དྲིས་ནས་དེའི་ལས་བཏང་བའི་གཟུགས་ང་མཛད་པའོ་བདེན་ཏེ། དེ་ལ་འདིར། དེ་རྟོགས་མ་གང་ཡིན་དྲིས་པ་ན་དེ་རྟོགས་དེ་མེད་ཚེ་གཞི་དྲིས་པ་ཡིན་ཀྱང་དེ་རྟོགས་མ་མེད་ཅེས་པས་ཇི་འདྲ་ཞིག་ཏུ་མེད་པའི་དེ་རྟོགས་དེ་དྲིས་ནས་དེ་རྟོགས་དེ་མེད་པའི་མེད་ས་དྲིས་པ་མ་སྟེ་གཞན་དུ་ན་ཕྱི་ནང་གི་ངོ་བོ་ཉིད་མེད་པར་དེ་རྟོགས་མ་ཞེས་སྨྲ་བ་མ་རིགས་ཏེ་ཨ་མ་བའི་དེ་རྟོགས་དང་ལྡན་པའི་ཕྱིས་ཀྱི་དོན་མེད་དེ་ཡལ་བའི་དེ་རྟོགས་དང་ཡལ་བར་མི་འགྱུར་བའི་ཕྱིར་རོ། དེ་ག་རེ་ཟེར་བ་དེ། ཨ། དེ་ལ་འདིར་དོན་དམ། དོན་དམ་པ་གང་ཡིན་ཞེས་དྲིས་པ་ནི་ག་རེ། དེ་ནས་དབུ་མ་པ་ལ་སེམས་ཙམ་པས་གི་ཁྱོད་རང་གི་ཡི་གེ་ཀུན་རྫོབ་ཏུ་ནི་ཆོས་ཐམས་ཅད་ཀུན་རྫོབ་ཏུ་ཡོད་ལ་དོན་དམ་པར་ནི་མེད་ཟེར་བ། དོན་དམ་དུ་མེད་ཅེས་པའི་དོན་དམ་པ་དེ་ག་རེ་ཡིན་ཞེས་དྲིས་པ་རེད། དོན་དམ་པ་ག་རེ་ཡིན་ཞེས་པའི་དོན་དམ་དེ་དྲིས་པའི་གནས་སྐབས་ལ་དོན་དམ་གང་ཡིན་དྲིས་པ་དེ་དོན་དམ་བདེན་པའི་ག་རེ་ཡིན། མཚན་གཞི། དོན་དམ་བདེན་པའི་མཚན་གཞི་དྲིས་པ་རེད། མི་སྲིད་དོན་དམ་པར་མེད་ཅེས་པའི་ཇི་འདྲ་ཞིག་ཏུ་མེད་པས་དོན་དམ་དུ་མེད་པའི་མེད་ས་དེ་དྲིས་པ་མིན་ཏེ།

དེ་ལྟ་སྟེ་ཡས་མས་ཀྱི་དེ་དམ་པ་སྟེ་དེ་བཞག་བ་ཡིན་ན། དེ་ལྟ་བ་མེད་ཅེས་པས་ཇི་འདྲ་ཞིག་ཏུ་མེད་པའི་དེ་ལྟ་དུ་མེད་པའི་མེད་ས་ཁྲིད་པའམ་དེ་གཞན་དུ་ན་ཕྱི་ནང་གི་ངོ་བོ་ཉིད་མེད་པ་དེ་དེ་ལྟ་མ་ཞེས་སྨྲ་བར་མི་རིགས། སྨྲ་བར་མི་རིགས་ཏེ་ག་རེ་རེད་ཟེར་ན་ཨེ་མ་པའི་དེ་ལྟ་དང་འདྲེས་པའི་གི་ཕྱིས་ཀྱི་བདག་མེད་དུ་བས་ན་ཕྱི་ནང་གི་ངོ་བོ་ཉིད་མེད་པ་དེ་ཨེ་མ་པའི་དེ་ལྟ་དང་འདྲེས་བས་རོ། དེ་འདྲ་བའི་ཨེ་མ་པའི་དེ་ལྟ་དང་འདྲེས་ཏེ་བདེན་པ་ཁྲིད་པའི་ངོ་བོ་ཉིད་མེད་པ་དེ་ལ། ངོ་བོ་ཉིད་དུ་མེད་པ་ཡས་ངོ་བོ་ཉིད་དུ་མེད་པ་དེ་ཡས་ན་ངོ་བོ་ཉིད་དུ་མེད་པ་དེ་ཡས་ན་དེ་ནི།

དེ་ཞོག་གི་མ་རེད། ག་དུས་དེ་དོག་ཏུ་མེད་པའི་མལ་ས་དེ་ཁྲིད་པ་ཡིན་ན་ཨ་མ་པས་དེ་ལས་རྒྱག་རིགས་མ་རེད། དེ་མ་ཁྲིད་པ་ཡིན་ཙང་ཨ་མ་པས་དེ་དོག་དེ་མི་ཚད་གཞི་ཁྲིད་པ་ཡིན་ཙང་དེ་ནི་དེ་དོག་དེ་མི་ཚད་གཞི་ལ་གར་ཞོག་ཟེར་ན་ཕྱི་དོག་ཅིག་ངོ་བོ་ཉིད་མེད་པའི་དེ་སྟོང་པ་དེ་རེད་ཟེར་དེ་ཨ་མ་པས་དོག་ཏུ་ལས་རྒྱག་དགོས་རོ། དེ་ཡིན་ཙང་ཁྲིད་པ་རེད་ཟེར། དེ་ཡིན་ཙང་ཨ་མ་པས་དེ་དོག་དེ་ནི་ཕྱི་དོག་མེད་དེ་ཡོད་པའི་དེ་དོག་དེ་ཡོད་པ་མི་འཇུག་ཟེར་དེ་རེད་ད། སྐུ་ཚུལ་ཀུན་ཡིད་ཁྲིད་པ་ཡོད་སྐུ་ཚུལ་བདེན་པ་ཞེས་པ་གུང་ངོ་མ་བདེན་པ་བརྒྱུད་པའི་སྐུ་ཚུལ་ཁྲིད་པ་ཡོད་ཀྱི་ཐ་སྙད་དེ་ཡོད་པའི་ཡོད་ཚད་ཐ་སྙད་དེ་གུང་ཡིད་ཁྲིད་པ་མ་སྟེ། གཞན་ལྟ་ན། གཞན་ལྟ་ན། ངོ་བོ་ཉིད་མེད་པ་ལ་ངོ་བོ་ཉིད་དུ་འཛིན་པ་སྐུ་གཙུག་པ་ཞེས་སྨྲ་བ་མ་རིགས་ཏེ་དེ་ནི་བདེན་རྫུན་ཡིན་པས་དེའི་གཞིའི་ཐ་སྙད་དུ་ཡོད་མེད་པ་ཨ་མ་པས་འདས་པའི་གཞི་སྟེ་ངོ་བོ་ཉིད་མེད་ཅེས་པའི་མེད་ཀྱི་ངོ་བོ་ནི་བདེན་པའི་ངོ་བོ་ཉིད་ལ་བཞག་དགོས་པའི་ཕྱིར་རོ།

བློ་གང་གི་ངོ་ལ་བདེན་པར་འཇོག་པ་རེད་ཞེས་པའི་བློ་ཀུན་རྫོབ་པ་དེ་ག་རེ་འཇོག་གི་ཡིན་ཟེར་ནས་ཨོ་དེ་དྲིས་པ་རེད། དེ་དྲིས་གི་དེ་ལས་དེ་ནི། དེ་དྲིས་པ་ཡིན་གྱི། དེ་དྲིས་པ་རེད་མ་གཏོགས་ཐ་སྙད་དུ་ཡོད་པའི་ཡོད་སའི་གི་ཐ་སྙད་དེ་གང་ཡིན་ཞེས་དྲིས་པ་མ་རེད། ང་ཚོ་ཀུན་རྫོབ་ཏུ་ཡོད་ཡོད་ཟེར་ཡག་གི་ཀུན་རྫོབ་དེ་ཐ་སྙད་དཔྱོད་བྱེད་ཀྱི་ཚད་མ་རེད་བ། ཁོ་ཀུན་རྫོབ་དེ་ཐ་སྙད་དུ་ཡོད་པར་འཇལ་བའི་ཚད་མ་ཐ་སྙད་དཔྱོད་བྱེད་ཀྱི་ཚད་མ་དེ། ཐ་སྙད་དུ་ཡོད་པའི་ཡོད་ས་དེ་ཐ་སྙད་ཀྱི་ཚད་མའི་ངོ་ལ་ཡོད་པ། ཐ་སྙད་དུ་ཡོད་པའི་ཡོད་ས་དེ་གང་འདྲ་རེད་ཟེར་ན་ཐ་སྙད་ཀྱི་ཚད་མ་དེ་རེད་ཟེར་ལབ་ཀྱི་རེད་བ། དེ་ཡིན་ཙང་དེ་འདྲ་དྲིས་པ་མ་རེད། ཐ་སྙད་དུ་ཡོད་པའི་ཡོད་སའི་གི་ཐ་སྙད་དེ་གང་ཡིན་ཞེས་དྲིས་པ་མ་རེད། ག་རེ་དྲིས་པ་རེད་ཟེར་ན་ཀུན་རྫོབ་བདེན་པ་ཞེས་པའི་བདེན་པ་གང་གི་ངོར་འཇོག་པའི་ཀུན་རྫོབ་དེ་ག་རེ་རེད་ཟེར་དྲིས་པ་རེད། དེ་རེད་མ་གཏོགས་ཁོ་ཐ་སྙད་དུ་ཡོད་ཟེར་གི་དེ་ཐ་སྙད་དུ་ཡོད་ས་གི། ཡོད་ས་དེ་ག་འདྲ་རེད་ཟེར་ནས་དྲིས་པ་མ་རེད། ཐ་སྙད་དུ་ཡོད་པའི་ཡོད་ས་གི་ཐ་སྙད་དེ། གང་ཡིན་ཞེས་དྲིས་པ། ཡོད་ས་གི་ཐ་སྙད་དེ་ག་རེ་ཡིན། ཡོད་སའི་ཐ་སྙད་དེ། ཐ་སྙད་དཔྱོད་བྱེད་ཀྱི་ཚད་མ། ཚད་མ་རེད། དཔེར་ན་ང་ཚོ་བུམ་པ་ཐ་སྙད་དུ་ཡོད་ཟེར། ཐ་སྙད་དུ་ཡོད་ཟེར། སྲིད། ཐ་སྙད་དུ་ཡོད་དེ་ཁོ་ཐ་སྙད་དཔྱོད་བྱེད་ཀྱི་ཚད་མའི་ངོ་ལ་ཡོད་པ་ཡིན་ཙང་དེ་ནི་ཐ་སྙད་དུ་ཡོད་ཟེར་གི་རེད་བ། ཡོད་ས་གི་ཐ་སྙད་དེ་ཡིན་ན་ཡོད་ས་གི་ཐ་སྙད་དེ་ཐ་སྙད་དཔྱོད་བྱེད་ཀྱི་ཚད་མ་དེའི་ངོ་ལ་འཇོག་གི་རེད་བ། དེ་ཡིན་ཙང་ཐ་སྙད་དཔྱོད་བྱེད་ཀྱི་ཚད་མ་ལ།

དེ་འདྲ། ངོ་བོ་ཉིད་དུ་མེད་པ་ལ་ངོ་བོ་ཉིད་དུ་དམིགས་པ་གང་ཡིན་པ་དེ་ནི་དེ་ནི། ཀུན་རྫོབ་ཡིན་ནོ་ཞེས་ལན་རྒྱག་རེད་བ། འོ་དེ་ཡིན་ཙང་ངོ་བོ་ཉིད་མེད་པ་ལ་ངོ་བོ་ཉིད་དུ་འཛིན་པ་ཀུན་རྫོབ་བོ་ཞེས་སྨྲ་བ་དེ་དེ་ནི་ལན་རྒྱག་རེད་བ། དེ་མི་རིགས་དེ་སྨྲ་རིགས་ཀྱི་མ་རེད་ཟེར་ལ། ཞེས་ལན་དེ་སྨྲ་མི་རིགས་ཏེ། དེ་ནི་བདེན་འཛིན་ཡིན་པས་སོ་དེ་རིང་ཁྱོད་རང་གིས་ངོ་བོ་ཉིད་དུ་མེད་པ་ལ་ཕྱི་ནང་ངོ་བོ་ཉིད་དུ་མེད་པའམ་བདེན་པར་གྲུབ་པའི་ངོ་བོ་མེད་པ་ལ་བདེན་པར་གྲུབ་པར་འཛིན་པའི་འཛིན་པ་དེ་དེ་ནི་བློ་ཀུན་རྫོབ་པ་རེད་ཟེར་ལན་རྒྱག་མི་རིགས་ཏེ།

ཡིན་ཙང། དེ་ནི་དེའི་ཞེན་ཡུལ་ཐ་སྙད་དུ་ཡོད་མ་རེད། དེའི་ཞེན་ཡུལ་ཐ་སྙད་དུ་ཡང་མེད་པ་དེ་དབུ་མ་པས་འདོད་ཀྱི་ཡོད་པ་ཡིན་ཙང། དེའི་ཞེན་ཡུལ་ཐ་སྙད་དུ་མེད་པ་དེ་དབུ་མ་པས་འདོད་པ་ཡིན་ཙང། དེ་ནི་ཐ་སྙད་དུ་ཡོད་པ་དེ་ཁས་ལེན་གྱི་མ་རེད་བ། ཁོ་ཐ་སྙད་དུ་ཡོད་པའི་ཡོད་ས་དེ་ཁས་ལེན་གྱི་མ་རེད་བ། འོ་དེ་ཡིན་ཙང། ཐ་སྙད་དུ་ཡོད་པའི་ཡོད་ས་དེ་དྲིས་ན། ངོ་བོ་ཉིད་དུ་མེད་པ་ལ་ངོ་བོ་ཉིད་དུ་དམིགས་པ་གང་ཡིན་པ་དེ་ཐ་སྙད་དུ་ཡོད་པའི་ཡོད་ས་རེད་ཟེར་ནས་ལན་རྒྱག་རིགས་ཀྱི་མ་རེད། དེ་ཡིན་ཙང། གཉིད་མང་ཡོད་ཀྱང་དབུ་མ་པ་ལ་ཀུན་རྫོབ་གང་ཡིན་ཞེས་དྲིས་པ་ཉེས་དགའ་སོགས་ཀུན་རྫོབ་དེ་ཐ་སྙད་དུ་ཡོད་པའི་ཡོད་ས་དེ་ག་རེ་རེད་ཟེར་དྲིས་པ་མ་ཡིན་པ་ཁྱེད་ག་རེ་དྲིས་པ་རེད།

མེད་ས་དེ་མ་ཡིན་པའི་ཕྱིར། མ་ཡིན་ཏེ། དེ་ལན་གདབ་མི་རིགས་པའི་ཕྱིར་ཏེ། དེ་བདེན་འཛིན་ཡིན་པས་དེའི་ཞེན་ཡུལ་ཐ་སྙད་དུ་ཡང་མེད་པར་དབུ་མ་པས་འདོད་པའི་ཕྱིར། ཁོ་ཐ་སྙད་ཅི། ཁོ་ཐ་སྙད་དུ་ཡོད་པའི་ཡོད་ས་དེ་ཡིན་ན། ཐ་སྙད་དུ་ཡོད་མེད་ཐ་སྙད་དུ་མེད་ས་ག་ཙམ། འདི་ལ་སོགས། ཐ་སྙད་དུ་ཡོད་པའི་ཡོད་ས་གི་ཐ་སྙད་དེ་ཡིན་ན་ཁོའི་ངོ་ལ་ཡོད་ན་ག་རེ་ཡོད། ཐ་སྙད་དུ་ཡོད་མི་དགོས་པའི་ཕྱིར། མི་དགོས་ཏེ། ཁོའི་ངོ་ལ་ཡོད་ན་ཐ་སྙད་དུ་ཡོད་མི་དགོས་ཏེ།